ནིའུ་སཱུཐ་ཝེལ་ནང་ཉིན་རེར་ནད་པ་གསར་པ་མུ་མཐུད་ཐོན་བཞིན་པས་ཁྱིམ་སྡོད་བཀག་རྒྱ་བདུན་ཕྲག་གཅིག་རིང་ཕར་འགྱངས་བྱེད་རྒྱུའི་གསལ་བསྒྲགས་བྱས་ཡོད་པ་རེད། འཕྲོད་བསྟེན་འགན་འཛིན་པ་རྣམས་ཀྱིས་ཁན་ཏེར་བུ་རི་དང་བེངས་ཏའུན། ལི་ཝུ་ཕུལ། དེ་བཞིན་ཧྥེ་ཧྥིལ་བཅས་ཀྱི་ཁུལ་དུ་ནད་འབུ་དེ་ཁྱབ་ཡོད་པའི་བློ་འཚབ་ཆེན་པོ་བྱེད་བཞིན་ཡོད་འདུག།

མི་ཚང་མའི་གནས་སྟངས་མི་འདྲ་བ་ཡིན་ཀྱང་ཚང་མར་ད་ལྟ་དུས་དཀའ་མོ་ཞིག་ཡིན་པ་ང་ཚོས་བསམ་ཤེས་ཐུབ་ཀྱི་ཡོད། ཕྱི་ཚེས་བཅུ་གསུམ་རེས་གཟའ་མིག་དམར་ནས་བཟུང New South Wales ས་མཐའ་ཁུལ་ཁག་ཏུ་ཡོད་པའི་སློབ་ཕྲུག་རྣམས་དངོས་སུ་སློབ་གྲྭར་བསྐྱོད་འགོ་ཚུགས་འཆར་ཡོད་ཀྱང་ནད་དུག་འགོས་ཁྱབ་མི་ཡོང་བའི་ཕྱིར་སིད་ནི་ཁུལ་གྱི་སློབ་གྲྭ་རྣམས་མུ་མཐུད་སྒོ་རྒྱག་རྒྱུ་ཡིན་འདུག། སྒོ་རྒྱག་དམ་དྲག་ཕར་འགྱངས་བྱེད་རྒྱུའི་ཐག་གཅོད་དེའི་རྐྱེན་གྱིས་ཚོང་ལས་གཉེར་མཁན་གྱི་ཁྲོད་དུ་སེམས་འཚབ་ཆེན་པོ་ཡོད་འདུག་འོན་ཀྱང་ཨོ་སྟྲེ་ལི་ཡའི་དཔལ་འབྱོར་བློན་ཆེན་མཆོག་གིས། སིད་ནི་ཁུལ་སྒོ་རྒྱག་དམ་དྲག་སྐབས་དེ་སྔར་བཞིན Job Keeper རོགས་དངུལ་སྤྲོད་འཆར་མེད་པར་འགྲེལ་བརྗོད་གནང་ཡོད་པ་རེད། ཡང་ངལ་རྩོལ་ཆབ་སྲིད་ཚོགས་པའི་མགོ་ཁྲིད་གཞོན་པ་སྐུ་ཞབས Richard Marles མཆོག་གིས། ཨོ་སྟྲེ་ལི་ཡའི་གཞུང་གིས་ནད་འགོག་སྨན་ཁབ་མཁོ་སྒྲུབ་དང་འགྲེམས་སྤེལ་བྱེད་ཕྱོགས་ཐད་སྐྱོན་བརྗོད་གནང་ཡོད་འདུག་ཁོང་གིས་གསུངས་དོན། གང་མགྱོགས་སྨན་ཁབ་རྒྱག་ན་ཏོག་ནད་ལས་འགོག་སྲུང་དང་ས་གནས་གཞན་ལ་གང་མགྱོགས་བསྐྱོད་ཐུབ་པ་ཡོང་ངེས་རེད།
ང་ཚོ་ཚང་མར་སྨན་ཁབ་རྒྱག་ཚར་རྗེས་སྒོ་རྒྱག་དམ་དྲག་བྱེད་མི་དགོས་པ་ཡོང་ངེས་རེད། ཡང་སིད་ནིའི་ས་གནས་འཕྲོད་བསྟེན་ལས་ཁུངས་ཀྱིས་སྤྱི་ཟླ་ལྔ་པའི་ནང། Saint Joseph's སློབ་གྲྭའི་སློབ་ཕྲུག་བརྒྱ་དང་དྲུག་ཅུ་རེ་གསུམ་ལ་ནོར་འཁྲུལ་འོག་ནད་འགོག་སྨན་ཁབ་རྒྱག་ཡོད་པར་དགོངས་སེལ་ཞུས་ཡོད་པ་རེད། དེ་བཞིན་མངའ་སྡེའི་འཕྲོད་བསྟེན་བློན་ཆེན་སྐུ་ཞབས Brad Hazzard མཆོག་གིས་ནོར་འཁྲུལ་དེར་སྐྱོན་བརྗོད་ཆེན་པོ་བྱེད་ཀྱི་ཡོད་པར་ལན་འདེབས་དེ་ལྟར་ཞིག་གནང་ཡོད་འདུག། དྲི་བ་དེ་འདྲ་ཞིག་གི་བརྒྱུད་མདུན་དུ་ཐོན་ནས་དཀའ་ལས་རྒྱག་མཁན་གྱི་འཕྲོད་བསྟེན་ལས་བྱེད་པ་རྣམས་ལ་ནག་ཉེས་སྐྱོན་འཛུགས་བྱེད་པར་བཞིན་རེད། སློབ་གྲྭས་ཀུན་སློང་བཟང་པོ་བཅངས་ནས་དེ་ལྟར་བྱས་པ་རེད་དེ་ནོར་འཁྲུལ་ཤོར་བ་ཞིག་ཡིན་པས་དོན་མེད་ཉེས་འཛུགས་ཆེན་པོ་བཟོ་མི་དགོས། སྨན་ཁབ་ས་ཡ་མང་པོ་ཞིག་བརྒྱབ་ཡོད་པ་ལས་ནོར་འཁྲུལ་གཅིག་ཤོར་བ་ཞིག་རེད་ང་ཚོས་མདུན་སྐྱོད་བྱེད་དགོས། ཨོ་སྟྲེ་ལི་ཡའི་གཞུང་གིས་ད་བར་རྒྱལ་ཡོངས་སུ། ཏོག་ནད་འགོག་ཁབ་ས་ཡ་བརྒྱད་ལྷག་ཙམ་ཞིག་བརྒྱབ་གྲུབ་པར་འགྲེལ་བརྗོད་བྱས་ཡོད་འདུག

ང་ཚོས་མི་སུ་ཞིག་སྨན་ཁང་དུ་དབུགས་གསབ་ཡོ་ཆས་ཐོག་བཞག་འདོད་མེད། ཡང་ཁ་གཏད་ཆབ་སྲིད་ཚོགས་པའི་མགོ་ཁྲིད་སྐུ་ཞབས Anthony Albanese མཆོག་དེ་རིང Queensland མངའ་སྡེའི Cairns ས་གནས་སུ་སྐོར་སྐྱོད་སྐབས་ས་ཁུལ་དེར་ཡུལ་སྐོར་སྤྲོ་འཆམ་གྱི་ཚོང་ལས་ལ་བརྡབ་གསིག་ཆེན་པོ་བྱུང་ཡོད་པར་བློ་ཕམ་ཡོད་ཚུལ་འགྲེལ་བརྗོད་གནང་དོན། ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་མེད་པ་ཡིན་ན་འབྲེལ་ཡོད་ཚོང་ལས་ཁག་ལ་ཚོང་མེད་པའི་གནས་སྟངས་ཛ་དྲག་པོ་ཞིག་ཆགས་པ་རེད།

དེ་བཞིན་གཞས་དང་ཞབས་བྲོ་ཁང་རྣམས་སྒོ་ཕྱེ་རྒྱུ་ཡིན་པ་མ་ཟད་རྩེད་ར་ཁག་གི་ནང་གཟིགས་མོ་བ་བརྒྱ་ཆ་བདུན་ཅུ་དོན་ལྔ་ཙམ་འཛོམས་ཆོག་པ་ཡིན་འདུག་དེ་ཡང Victoria མངའ་སྡེའི་ནང་ཉེ་ཆར་དམ་དྲག་སྒོ་རྒྱག་རྗེས་སུ་བདུན་ཕྲག་གཅིག་གི་རིང་ནད་པ་གསར་པ་གཅིག་ཡང་ཐོན་མེད་པས་སྒྲིག་གཞིར་ལྷོད་ཡངས་བཏང་བ་ཡིན་པ་རེད།